རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། ད་རིང་གི་ང་ཚོའི་བདེ་སྐྱིད་ཀྱི་ས་བོན་གྱི་ལས་རིམ་འདི་ནང། སྤྱིར་ལྟ་གྲུབ་ཞེས་པའི་གོ་དོན་དང། བྱེ་བྲག་ཏུ། ནང་པའི་གཞུང་ལུགས་ནས་གསུངས་པའི་ལྟ་གྲུབ་སྐོར་ལ། འཇིག་རྟེན་མི་ཆོས་ལ་བརྟེན་པའི་བཟང་སྤྱོད་ཞེས་པའི་ཕྱག་དེབ་རྩོམ་པ་པོ་དགེ་བཤེས་ཡེ་ཤེས་རྒྱལ་མཚན་ལགས་སུ། བཅར་འདྲི་ཞུས་པའི་དུམ་བུ་ཞིག་གཤམ་དུ་སྙན་སྒྲོན་ཞུ་ཡས་ཡིན། དེ་ཡང་འཇིག་རྟེན་མི་ཆོས་ལ་བརྟེན་པའི་བཟང་སྤྱོད་ཞེས་པའི་དཔེ་དེབ་རྩོམ་པ་པོ་དགེ་བཤེས་ཡེ་ཤེས་རྒྱལ་མཚན་ལགས་སུ། སྤྱིར་ལྟ་གྲུབ་ཞེས་པའི་གོ་དོན་ཇི་འདྲ་ཞིག་ལ་ཟེར་གྱི་ཡོད་དམ་ཞེས་བཅར་འདྲི་ཞུས་པར་དགེ་བཤེས་ལགས་ཀྱིས། ད་རྣམ་པ་ཚང་མ་ལ་ཡ་བཀྲ་ཤིས་བདེ་ལེགས་ཞུ་ཡ་དང། རྩ་བའི་ཆ་ནས་ལྟ་གྲུབ་ཟེར་ཡ་དེ། ང་ཚོ་གི་ཅི་ག་སུ་ག་རེ་ད་ཆོས་ལུགས་རིག་པའི་གི་གཞུང་ལུགས། དེ་ག་ནང་བཞིན་གྱི་དཔལ་འབྱོར་རིག་པའི་གཞུང་ལུགས། དེ་ག་ནང་བཞིན་གྱི་ཨ་ནི་ཕ་གིའི་ཆབ་སྲིད་རིག་པའི་གཞུང་ལུགས་ལ་སོགས་པའི་ཀྱི་ད་གཞུང་ལུགས་དེ་གས་ཀྱི་ནང་ལོགས་ལ་ཡ་རང་རང་གི་གཞུང་ལུགས་དེ་དང་བསྟུན་ནས་ཨ་ནི་ཕ་གིའི་ཡུལ་གྱི་གནས་ཚུལ་ལ་ཡ་ཡང་ཡང་དཔྱད་པའི་ཀྱི་མཐའ་མའི་གྱི་གྲུབ་དོན་ནམ་ཡང་ན་མཐའ་མའི་གྱི་སྡོམ་ཚིག་ཅིག་ལ་ཡ་ལྟ་གྲུབ་བྱས་བྱས་ནས་རྩ་བའི་ཆ་ནས་ལྟ་གྲུབ་ཟེར་དེ་དེ་འདྲ་ཅིག་ལ་གོ་དགོས་ཡོད་ས་རེད་ཨོ་དེ་འདྲ་ཡིན་དུས་ཙམ་པ་ལ་ཡ་དཔེར་ན་ཆོས་ལུགས་སོ་སོའི་གྱི་ལྟ་གྲུབ་འདྲ་མི་འདྲ་འདུག་བ། ཆབ་སྲིད་ཀྱི་ལྟ་གྲུབ་འདུ་བ། དཔལ་འབྱོར་རིག་པའི་ཀྱི་ལྟ་གྲུབ་ཟེར་ཡ་ལ་སོགས་པ་ད་ཀོ་ལྟ་གྲུབ་འདྲ་མི་འདྲ་འདུག་པ་དེ་གས་ཡིན་དུས་ཙམ་པ་དོན་དག་རྡོག་རྡོག་དེ་རང་རང་གི་ཀྱི་ད་ཕ་གི་གཞུང་ལུགས་སོ་སོའི་ཀྱི་ཡུལ་ཀྱི་གནས་ཚུལ་ལ་ཡ་ཡང་ཡང་དཔྱད་པའི་ཀྱི་རིགས་པའི་ཀྱི་ད་ཡང་ཡང་དཔྱད་པའི་ཀྱི་མཐའ་མའི་གྲུབ་དོན་ནམ་མཐའ་མའི་ཀྱི་སྡོམ་ཚིག་ཅིག་ལ་ཡ་ན་ང་ཚོ་ལྟ་གྲུབ་ཟེར་ཀྱི་ཡོད་པ་བྱས། ཡང་དགེ་བཤེས་ཡེ་ཤེས་རྒྱལ་མཚན་ལགས་ཀྱིས་ནང་པ་སངས་རྒྱས་པའི་ལྟ་གྲུབ་ཞེས་པ་དེ་ག་འདྲ་ཅིག་ལ་ཟེར་གྱི་ཡོད་མེད་ཐད་འདི་འདྲ་ཅིག་གསུངས་འདུག།
བྱེ་བྲག་ཏུ་ང་རང་ཚོས་ནང་པ་སངས་རྒྱས་པའི་ཀྱི་ལྟ་གྲུབ་ཞུས་པ་ཡིན་ན་འདི་ག་འདྲ་ཅིག་རེད་ལབ་པ་ཡིན་ན། འདི་ལ་ཡ་ང་ཚོས་དེ་འགྲེལ་བཤད་ཀྱི་ད་རྒྱབ་ཡ་ལ་ཡ་དང་པོ་གནས་ཚུལ་ག་རེ་བཤད་དགོས་ཀྱི་རེད་ལབ་པ་ཡིན་ན། ནང་པའི་ལྟ་གྲུབ་ཟེར་དེ་བཤད་ཡ་ལ་ཡ་དང་པོ་ང་ཚོ་གནས་ཚུལ་གལ་ཆེན་པོ་གསུམ་ཅིག་བཤད་དགོས་ཀྱི་ཡོད་རེད་བསམ་གྱི་འདུག་རེད་པ་གནས་ཚུལ་གལ་ཆེན་པོ་གསུམ་ཅིག་གལ་ཆེན་པོ་གསུམ་དེ་ག་རེ་རེད་ཟེར་ན་གནས་ཚུལ་དང་པོ་དེ་འདི་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས། སྟོན་པ་གཞན་དང་མ་འདྲ་བའི་སངས་རྒྱས་བཅོམ་ལྡན་འདས་ཀྱི་ཁྱད་ཆོས་ཕུལ་དུ་བྱུང་བ་གཅིག་ག་རེ་རེད་ལབ་ན། སངས་རྒྱས་བཅོམ་ལྡན་འདས་ཀྱིས་དགེ་སློང་དག་གམ་མཁས་རྣམས་ཀྱིས་བསྲེགས་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཕྱིར་མིན་གསུང་ཡ་འདི་ཆགས་ཀྱི་ཡོད་རེད། འདི་འདྲ་ཡིན་དུས་ཙམ་པ་འདི་གི་དོན་དག་འདྲ་པོ་འདི་རྡོག་རྡོག་ག་རེ་རེད་ཞུས་པ་ཡིན་ན། སྤྱིར་བཏང་གི་གནས་ཚུལ་ག་འདྲ་ཞིག་ཡིན་པ་ཡིན་ན་ཡང། མཐོང་བ་ཙམ་གྱིས་ཐོས་པ་ཙམ་གྱིས་ཡིད་ཆེས་བྱེད་རྒྱུ་ཡོད་མ་རེད། འདི་ལ་ཡ། ཡང་དག་པའི་གི་རིགས་པའི་གི་ཐོག་ནས་ཡང་ཡང་དཔྱད་པར་བྱས་ནས་ཐ་མའི་གི་ད་ཐག་གཅོད་བྱེད་དགོས་ཀྱི་རེད། བྱེ་བྲག་ཏུ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་རང་ལ་ཡིན་པ་ཡིན་ན་ཡང། སངས་རྒྱས་བཅོམ་ལྡན་འདས་ལ་དད་པ་བྱས་ནས། གུས་པ་བྱས་ནས་ཁས་བླང་དགོས་ཡ་ཡོག་མ་རེད། དེ་ལ་ཡིན་པ་ཡིན་ན་ཡང་ཡང་དག་པའི་གི་རིགས་པའི་གི་ཡང་ཡང་དཔྱད་ནས། ཨ་ནི་ཕ་གི། དངོས་ཡོད་གནས་ཚུལ་དང་མཐུན་པ་ར་འཕྲོད་ཡ་ཡོད་པ་ཅིག་སོ་སོ་ལ་ཕན་ཡ་ཡོད་པ་ཅིག་རེད་འདུག་ན་ཁས་བླངས་ན་འགྲིག་གི་རེད། དངོས་ཡོད་གནས་ཚུལ་དང་མ་མཐུན་པ། ར་འཕྲོད་ཡ་མེད་པ། སོ་སོ་ལ་ཕན་པ་མེད་པ་ཅིག་ཡིན་ན་སངས་རྒྱས་ཀྱི་གསུང་རེད་ཟེར་བྱས་ནས་ཁས་བླངས་དགོས་ཡ་ཡོད་མ་རེད་གཡུག་བཞག་ན་འགྲིག་གི་རེད། འོ་ད་དེ། དོན་ཚན་གལ་ཆེན་པོ་གཅིག་རེད། ནང་པའི་ལྟ་གྲུབ་ཤེས་ཡ་ལ་ཡ་ཨ་ལས་གཞི་རྩ་འདྲ་པོ་དང་པོ་དེ་དེ་ཤེས་དགོས་ཀྱི་རེད། དེ་ནས་གཉིས་པ་དེ་ལ་ཡ། སངས་རྒྱས་བཅོམ་ལྡན་འདས་ཀྱིས། ག་གནས་ཚུལ་ག་འདྲ་ཅིག་ཡིན་པ་ཡིན་ན་ཡང་ཐོས་པ་ཙམ་གྱིས་མཐོང་བ་ཙམ་གྱིས་ཡིད་ཆེས་བྱེད་རྒྱུ་ཡོད་མ་རེད་དེ་ལ་ཡང་ཡང་རིགས་པའི་གི་དཔྱད་པའི་གི་ཐོག་ནས་ཐ་མའི་ཐག་གཅོད་བྱེད་དགོས་ཀྱི་རེད་གསུངས་པ་དེ་དང་པོ་དེ་བྱས། གཉིས་པ་ག་རེ་གསུངས་ཀྱི་རེད་ལབ་ན་འདི་འདྲའི་འདྲ་པོ་གི་དཔྱད་པ་བྱེད་མཁན་གྱི་གང་ཟག་དེ་ལ་ཡིན་པ་ཡིན་ན་ཡང་ཁྱད་ཆོས་འདྲ་པོ་ག་རེ་དགོས་ཀྱི་རེད་ཅེས་ཅེས་གསུངས་ཡོང་དུས་དེ་ལ་ཡ། རྟོན་པ་བཞི་གི་རྣམ་གཞག་ཟེར་ཡ་ཅིག་གསུངས་གནང་འདུག་བ། རྟོན་པ་བཞི་གི་རྣམ་གཞག་རེད་བ། རྟོན་པ་བཞི་གི་རྣམ་གཞག་ཟེར་ན་ག་རེ་རེད་ལབ་ན། གང་ཟག་ལ་མ་ལྟོས་ཆོས་ལ་ལྟོས། ཚིག་ལ་མ་ལྟོས་དོན་ལ་ལྟོས། དྲང་དོན་ལ་མ་ལྟོས་ངེས་དོན་ལ་ལྟོས། དབང་ཤེས་འཁྲུལ་པ་ལ་མ་ལྟོས་ཡེ་ཤེས་མ་འཁྲུལ་པ་ལ་ལྟོས་ཟེར་ཡ་གི་རྟོན་པ་བཞི་གི་རྣམ་གཞག་ཅིག་གསུངས་གནང་འདུག་བ། འོ་དེ་འདྲ་ཡིན་དུས་ཙམ་པ་ལ་ཡང་བྱས་ཙང། རྟོན་པ་བཞི་གི་རྣམ་གཞག་འདི་གི་ཆ་རྐྱེན་གང་ཟག་བརྟག་དཔྱད་བྱེད་མཁན་དེ་ལ་ཆ་རྐྱེན་དེ་འདྲའི་ཅིག་ཚང་པའི་གི་ཐོག་ནས་ཡུལ་གྱི་གནས་ལུགས་ལ་བརྟག་དཔྱད་བྱས་པ་ཡིན་ན་འདི་གི་དངོས་ཡོད་ག་རེ་ཡིན་མེད་བདེན་པ་ག་རེ་ཡིན་མེད་དྲང་པོ་ག་རེ་ཡིན་མེད་ཟེར་དེ་ཤེས་ཐུབ་ཀྱི་རེད། ཁྱད་ཆོས་དེ་འདྲ་མ་ཚང་མཁན་གྱི་གང་ཟག་ཅིག་གིས་ཡུལ་གྱི་གནས་ལུགས་ལ་དཔྱད་པ་ཡིན་ན། དངོས་ཡོད་ག་རེ་ཡིན་མེད་བདེན་པ་ག་རེ་ཡིན་མེད་ཟེར་དེ་ཡང་དག་པ་ཅིག་ཤེས་ཐུབ་ཀྱི་མ་རེད། འདི་འདྲ་ཡིན་དུས་ཙམ་པ་ལ་ཡང་འདི་ལྟ་བུའི་དཔྱད་པ་བྱེད་མཁན་གྱི་གང་ཟག་དེ་ལ་ཡིན་པ་ཡིན་ན་ཡང་ཁྱད་ཆོས་དེ་འདྲ་ཞིག་ཚང་པ་ཅིག་དགོས་ཀྱི་རེད་ཅེས་ཅེས་སྡེ་ཚན་གཉིས་པ་དེ་བྱས། དེ་བཞིན་དགེ་བཤེས་ལགས་ཀྱིས་བརྟག་དཔྱད་བྱས་པའི་སྐབས་སུའང་གཙོ་བོ་རིགས་པ་བཞིའི་རྣམ་གཞག་སྟེ། ཆོས་ཉིད་ཀྱི་རིགས་པ་དང་བྱ་བ་བྱེད་པའི་རིགས་པ་ལྟོས་གྲུབ་ཀྱི་རིགས་པ་འཐད་སྒྲུབ་ཀྱི་རིགས་པ་བཅས་ཀྱི་ཐོག་ནས་བརྟག་དཔྱད་བྱེད་དགོས་པ་རེད་ཅེས་གསུངས་ཀྱི་འདུག། དེ་ནས་སྡེ་ཚན་གསུམ་པ་དེ་ལ་ཡང། ག་རེ་རེད་ལབ་པ་ཡིན་ན། སྤྱིར་བཏང། ནུབ་ཕྱོགས་པའི་ཚན་རིག་གི་ཐོག་ནས་བཤད་པ་ཡིན་ན་ཨ་ནི་ཡུལ་ལ་ཡང་བརྟག་དཔྱད་བྱེད་ཡག་གི་འཕྲུལ་ཆས་དང་ལ་སོགས་པའི་གི་བརྟག་དཔྱད་གི་འཕྲུལ་ཆས་འདྲ་མི་འདྲ་མང་པོ་ཞེ་པོ་ཅིག་འདུག་ཨ། ཡིན་ནའི་སངས་རྒྱས་བཅོམ་ལྡན་འདས་ཀྱི་གཞུང་ལུགས་ཀྱི་ནང་ལོགས་ལ། གཅིག་གི་འདི་འདྲའི་གི་ཕ་གི་ཡུལ་ལ་བརྟག་དཔྱད་བྱེད་ཡག་གི་འཕྲུལ་ཆས་འདྲ་བོ་འདི་འདྲ་གང་ཡང་ཡོད་མ་རེད། ཡིན་ན་ཡང། བརྟག་དཔྱད་བྱེད་ཡས་དེ་ལ་ག་འདྲ་ཞིག་བྱེད་དགོས་རེད་ལབ་དུས་ཨ་ནི་བརྟག་དཔྱད་བྱེད་ཡས་ཀྱི་ཐབས་ལམ། བརྟག་དཔྱད་བྱེད་ཡས་ཀྱི་ལག་ཆ་འདྲ་པོ་དེ་གཙོ་བོ་རིགས་པ་བཞི་གི་རྣམ་གཞག་ཟེར་ཅིག་གསུངས་ཡོད་རེད་རེད་བ་རིགས་པ་བཞི་གི་རྣམ་གཞག། ད་རིགས་པ་བཞི་གི་རྣམ་གཞག་ཟེར་དེ་ཨ་མདོ་སྡེ་དགོངས་འགྲེལ་ལ་སོགས་པ་དེ་འདྲས་ཀྱི་མདོ་ཕལ་མོ་ཆེ་ཀྱི་ནང་ལོག་ལ་གསུངས་གནང་འདུག་བ་ཡིན་ནས་གོ་རིམ་ཏོག་ཙམ་གསུངས་ཚུལ་མ་འདྲ་བ་མ་འདྲ་བ་ཡོད་པའི་བཟོ་འདྲ་ཅིག་འདུག་དེ་ཡིན་ནས་དོན་དག་སྙིང་པོ་དེ་ག་རེ་རེད་ལབ་ན། ཆོས་ཉིད་ཀྱི་རིགས་པ། བྱ་བ་བྱེད་པའི་རིགས་པ། ཨ་ནི་ལྟོས་གྲུབ་འབྲས་བུའི་གི་རིགས་པ། འཐད་སྒྲུབ་རྒྱུ་མཚན་གྱི་རིགས་པ་ཅེས་བྱས་ནས་རིགས་པ་བཞི་གི་རྣམ་གཞག་ཅིག་གསུངས་ཡོད་རེད། བྱས་ཙང་འདི་འདྲས་ཀྱི་ཐོག་ནས་ད་གིན་གོང་དུ་ཞུས་པ་ནང་བཞིན། སངས་རྒྱས་བཅོམ་ལྡན་འདས་ཀྱིས། ཁོང་ད་ང་རང་ཚོ་ལ་བསླབ་བྱ་ག་རེ་གནང་ཡོད་རེད་ཟེར་ན་གནས་ཚུལ་ག་རེ་ཡིན་པ་ཡིན་ན་ཡང་མཐོང་བ་ཙམ་གྱིས་ཐོས་པ་ཙམ་གྱིས་ཡིད་ཆེས་མ་བྱེད། དེ་ལ་ཡང་རིགས་པའི་གི་ཐོག་ནས་ཡང་ཡང་བརྟག་དཔྱད་བྱེད་དགོས་ཀྱི་རེད། བརྟག་དཔྱད་བྱེད་མཁན་གྱི་གང་ཟག་དེ་ལ་ཁྱད་ཆོས་ག་རེ་དགོས་ཀྱི་རེད་ལབ་ན་རྟོན་པ་བཞི་གི་རྣམ་གཞག་གང་ཟག་ལ་མ་ལྟོས་ཆོས་ལ་ལྟོས། ཚིག་ལ་མ་ལྟོས་དོན་ལ་ལྟོས་ད་དྲང་དོན་ལ་མ་ལྟོས་ངེས་དོན་ལ་ལྟོས། དབང་ཤེས་འཁྲུལ་པ་ལ་མ་ལྟོས་ཡེ་ཤེས་མ་འཁྲུལ་པ་ལ་ལྟོས་ཟེར་ཡ་གི་འདི་འདྲས་ཀྱི་ཆ་རྐྱེན་ཚང་མཁན་ཅིག་དགོས་ཀྱི་རེད། ཆ་རྐྱེན་དེ་དག་ཚང་པའི་སྒོ་ནས་ཨ་ནི་ཡང་དག་པའི་རིགས་པ་བཞི་གི་ཐོག་ནས་ད་གིན་གོང་དུ་གསུངས་པ་ནང་བཞིན་རིགས་པ་བཞི་གི་ཐོག་ནས་ཡང་ཡང་བརྟག་དཔྱད་བྱེད་དགོས་ཀྱི་རེད་ཟེར་བ་དེ་གསུངས་པ་རེད། དེ་འདྲ་ཡིན་དུས་ཙམ་པ་ལ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་ཕ་གི་ད་གཞུང་ལུགས་འམ་ནང་པའི་གཞུང་ལུགས་ནས་གསུངས་པའི་ལྟ་གྲུབ་ཟེར་ཡ་དེ་ག་འདྲ་ཅིག་ལ་གོ་དགོས་རེད་ལབ་ན། ཡང་དག་པའི་རིགས་པ་བཞི་གི་ཐོག་ནས་ཡང་ཡང་དཔྱད་པའི་གི་མཐའ་མའི་གི་གྲུབ་དོན་དེ་ལ་ཡ་ཨ་ནི་ནང་པའི་ལྟ་གྲུབ་ཟེར་གྱི་ཡོད་རེད། ཡང་དག་པའི་རིགས་པ་བཞི་གི་ཐོག་ནས་དཔྱད་པའི་གི་རེད་བ་ཨ་ནི་ཕ་གི་མཐའ་མའི་གི་གྲུབ་དོན་བྱེད་རེད་བ་དེ་ལ་ཡ་ཨ་ནི་ནང་པའི་ལྟ་གྲུབ་ཟེར་གྱི་ཡོད་རེད། ཡང་དགེ་བཤེས་ལགས་ཀྱིས་ནང་པའི་ལྟ་གྲུབ་དེ་དབྱེ་བ་གཉིས་སུ་ཕྱེས་ནས། ནང་པའི་གཞུང་ལུགས་ནས་གསུངས་པའི་ནང་ཆོས་ཀྱི་ལྟ་གྲུབ་དང། ཡང་ནང་པའི་གཞུང་ལུགས་ནས་གསུངས་པའི་ཚན་རིག་གི་ལྟ་གྲུབ་བཅས་སྡེ་ཚན་གཉིས་སུ་དབྱེ་བ་ཕྱེ་རྒྱུ་ཡོད་པ་ཞིག་གི་དགོངས་ཚུལ་འཛིན་གྱི་ཡོད་ཅེས་དང། དེ་ཡང་ནང་པའི་གཞུང་ལུགས་ནས་གསུངས་པའི་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་པོ་དེ་དག་ནང་ཆོས་ཀྱི་ལྟ་གྲུབ་རེད་ཅེས་གསུངས་ཀྱི་འདུག། ད་ནང་པའི་ལྟ་གྲུབ་དེ་ལ་ཡིན་པ་ཡིན་ན་ཡང་ང་ཚོས་ཕ་གི་དབྱེ་བ་འདྲ་བ་གཉིས་ཕྱེས་པ་ཡིན་ན་ཕལ་ཆེར་བྱས་ནས་འགྲིག་གི་རེད་བསམ་གྱི་འདུག་རེད་བ། དེ་བཤད་ཆོག་གི་རེད་ཅེས་བྱས་ནས་ངས་དམིགས་བསལ་གྱི་ག་རེ་ཟེར་དགོས་རེད་ལུང་དང་ཚད་མ་གི་སྒྲུབ་བྱེད་དེ་འདྲ་ག་ཡེ་ཞུ་ཡ་མེད་དེ་ཡིན་ནས་ང་རང་གི་བསམ་ཚུལ་དེ་ཡང་ང་རང་གི་བསམ་ཚུལ་ཙམ་ཡིན། ག་རེ་རེད་ལབ་པ་ཡིན་ན། ནང་པའི་གཞུང་ལུགས་ནས་གསུངས་པའི་ད་ལྟ་ང་ཚོ་ནང་ཆོས་ཀྱི་ལྟ་གྲུབ་གཅིག་དང་ནང་པའི་གཞུང་ལུགས་ནས་གསུངས་པའི་ཚན་རིག་གི་ལྟ་གྲུབ་གཅིག་ཅེས་བྱས་ནས་ལྟ་གྲུབ་གཉིས་ལ་ཡ་ང་ཚོས་དབྱེ་བ་ཕྱེ་ཆོག་གི་རེད་བསམ་གྱི་འདུག་ནང་པའི་གཞུང་ལུགས་ནས་གསུངས་པའི་ཆོས་ལུགས་ཀྱི་ལྟ་གྲུབ་དང་ནང་ཆོས་ཀྱི་ལྟ་གྲུབ་དེ་ག་རེ་རེད་ལབ་པ་ཡིན་ན་རྣམ་པ་ཚང་མ་གི་མཁྱེན་གསལ་ལྟར་རེད་ང་ཚོ་ནམ་རྒྱུན་དུ་བཤད་བསྡད་ཡག་གི་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་ཟེར་ཡ་ཅིག་འདུག་བ། ལྟ་བ་ཀ་དག་གི་ཤ་ཆ་བཞི། འདུས་བྱས་ཐམས་ཅད་མི་རྟག་པ། ཟག་བཅས་ཐམས་ཅད་སྡུག་བསྔལ་བ། ཆོས་ཐམས་ཅད་སྟོང་ཞིང་བདག་མེད་པ། མྱ་ངན་ལས་འདས་པ་ཞི་བ་ཟེར་ཡ་ཅིག་འདུག་བ། འོ་འདི་གྲས་ཀྱི་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་གསུངས་ཏེ་འདི། ནང་པའི་གཞུང་ལུགས་ནས་གསུངས་པའི་ནང་ཆོས་ཀྱི་ལྟ་གྲུབ་བྱས། ནང་ཆོས་ཀྱི་ལྟ་གྲུབ་དེ་བྱས། དེ་ནས། ནང་པའི་གཞུང་ལུགས་ནས་གསུངས་པའི་ཚན་རིག་གི་ལྟ་གྲུབ་ཟེར་ཡ་ཅིག་འདུག་བ། ད་དེ་ག་རེ་ལབ་པ་ཡིན་ན། རྟེན་འབྱུང། ཟེར་ཡ་ཅིག་འདུག་བ། ནང་པའི་གཞུང་ལུགས་ནས་གསུངས་པའི་རྟེན་འབྱུང་རགས་པའི་རྣམ་གཞག་ཅིག་འདུག་བ། འོ་དེ་ནང་པའི་གཞུང་ལུགས་ནས་གསུངས་པའི་ཚན་རིག་གི་ལྟ་གྲུབ་བྱས། འདི་འདྲ་ཡིན་དུས་ཙམ་པ་ལ་ཡང་རྩ་བའི་ཆ་ནས་རྟེན་འབྱུང་དེ་ལ་ཡང་རྟེན་འབྱུང་ཕྲ་རགས་མང་པོ་ཞེ་པོ་ཅིག་ཡོད་པ་རེད། ཕྲ་རགས་མང་པོ་ཞེ་པོ་ཅིག་ཡོད་པའི་ནང་ལོགས་ནས་ཤིན་ཏུ་ཕྲ་བའི་རྟེན་འབྱུང་ཟེར་ཡ་ཅིག་འདུག་བ། ཤིན་ཏུ་ཕྲ་བའི་རྟེན་འབྱུང་གི་རྣམ་རྟེན་འབྱུང་དེ། ཕ་གི་ག་རེ་ཞུ་དགོས་རེད་ད། ནང་པའི་གཞུང་ལུགས་ནས་གསུངས་པའི་ཚན་རིག་གི་ལྟ་གྲུབ་ཐོག་ལ་བཞག་ན་འགྲིག་གི་ཡོད་ན་མེད་ན། དེ་ངས་གསལ་པོ་བྱས་ནས་ཞུ་ཐུབ་ཀྱི་མི་འདུག། ཡང་དགེ་བཤེས་ལགས་ཀྱིས་ནང་པའི་གཞུང་ལུགས་ནས་གསུངས་པའི་རྟེན་འབྱུང་རགས་པ་དེ་དག་ནང་པའི་ཚན་རིག་གི་སྡེ་ཚན་ནང་བཞག་ན་འགྲིག་གི་རེད་ཅེས་དང། འོན་ཀྱང་རྟེན་འབྱུང་ཕྲ་མོའི་རིགས་ནང་པའི་ཚན་རིག་གི་སྡེ་ཚན་ནང་བཞག་ཐུབ་ཀྱི་ཡོད་མེད་དམིགས་བསལ་ཞུ་ཚོད་ཐིག་གི་མི་འདུག་ཅེས་གསུངས་འདུག། རྟེན་འབྱུང་རགས་པའི་གི་རྣམ་གཞག་ཅིག་འདུག་བ། ནང་པའི་གཞུང་ལུགས་ནས་གསུངས་པའི་རྟེན་འབྱུང་རགས་པའི་གི་རྣམ་གཞག་དེ་གི་གྲས་དེ་ནང་པའི་གཞུང་ལུགས་ནས་གསུངས་པའི་ཚན་རིག་གི་ལྟ་གྲུབ།

དེང་སང། གཅིག་གི་དེང་རབས་ཀྱི་ད་ང་ཚོ་ཚན་རིག་ཟེར་གྱི་འདུག་བ། དེང་རབས་ཀྱི་ཚན་རིག་ཟེར་ཡ་དེ་ཡ་འདི་དབྱིན་སྐད་ཀྱི་ཐོག་ནས་ང་ཚོ Science ལབ་ཡ་ཅིག་འདུག་བ། འོ་ད་དེ་གི་ཚིག་དེ་གི་གོ་དོན་ལ་ཡིན་པ་ཡིན་ན་ཕལ་ཆེར་ཚན་རིག་གི་གྲུབ་དོན་དང་ཚན་རིག་གི་ཕ་གི་ང་ཚོ་དཔྱད་པ་བྱེད་ཡ་གི་དཔྱད་ཐབས་ཀྱི་རིག་པ་ཅིག་འདུག་བ་དེ་གཉིས་གཉིས་ཀ་ལ་ཡ Science ལབ་ཡ་དེ་དེ་གཉིས་གཉིས་ཀ་ལ་གོ་གི་མེད་ན་བསམ་གྱི་འདུག་ཡིན་ནའི་འདི་གོ་གི་རེད་ཟེར་ནའི་ང་ལ་ཡ་དམིགས་བསལ་གྱི་གཞུང་འདི་ནང་ལོགས་འདི་གསུངས་ཤག་འདི་ནང་ལོགས་འདི་བྲིས་འདུག་ཟེར་བྱས་ཅིག་ད་ང་ལ་དམིགས་བསལ་གྱི་ཡང་ཞུ་ཡ་མེད་དེ་ཡིན་ནའི་ཚན་རིག་ཟེར་ཡ་དེ་ལ་རེ་བ Science ལབ་ཡ་དེ་ཚིག་དེ་གི་གོ་དོན་གྱི་ནང་ལོགས་ལ་ཨ་ནི་ཕ་གི་ཚན་རིག་གི་ལྟ་གྲུབ་དང་ཚན་རིག་གི་རིག་པའི་གི་ཕ་གི་ག་རེ་ཟེར་དཔྱད་ཐབས་ཀྱི་རིག་པ་གཉིས་ཆ་འདི་ནང་ལོགས་ཕལ་ཆེར་འདི་ནང་ལོགས་ཚང་བསྡད་ས་རེད་བསམ་གྱི་འདུག་རེ་བ་དེ་འདྲ་རེད་ང་ཚོ་བོད་སྐད་ཐོག་ལ་ཡོད་དེ་ཡ་གི་ལྟ་གྲུབ་ཟེར་ཡ་དེ་གི་ནང་ལོགས་ལ་གྲུབ་དོན་དེ་མ་གཏོགས་པའི། འདི་ལ་ཡང་ཕ་གི་རིག་པ་དེ། དཔྱད་ཐབས་ཀྱི་རིག་པ་དེ་དེ་ནང་ལོགས་ཕལ་ཆེར་མེད་པ་བཟོ་འདྲ་བོ་ཅིག་ཆགས་ཀྱི་ཡོད་ས་རེད་དེ་ཡིན་དུས་དེ་གཉིས་ཁག་ཁག་བཟོ་འདྲ་བོ་ཅིག་རེད་བ་དཔྱད་ཐབས་ཀྱི་རིག་པ་དང་ལྟ་གྲུབ་གཉིས་པོ་དེ་ཁག་ཁག་བཟོ་འདྲ་བོ་ཅིག་གོ་དོན་ཁག་ཁག་འདྲ་བོ་ཅིག་བྱས། ཚན་རིག་ཟེར་ཡག་གི Science ལབ་ཡག་འདི་གི་གོ་དོན་གྱི་ནང་ལོགས་ལ་གཉིས་ཀ་ཚང་བསྡད་ཡོད་པ་བཟོ་འདྲ་བོ་ཅིག་འོ་དེ་འདྲ་ཅིག་ཆགས་ཀྱི་ཡོད་ས་རེད། འདི་ང་རང་གིས་ད། ད་དེ་ག་ཚོད་ཚོད་དཔག་བྱས་ནས་བཤད་པའི་བཟོ་འདྲ་ཅིག་ཡིན།
དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་ཅེས་པའི་ལེ་ཚན་འདིའི་ནང། ནང་པའི་གཞུང་ལུགས་ནས་གསུངས་པའི་རྟེན་འབྲེལ་གྱི་རྣམ་གཞག་ལ། ཆོས་ཁས་མ་ལེན་མཁན་ཞིག་གི་ངོས་ནས་ཀྱང་སློབ་སྦྱོང་བྱས་པ་ཡིན་ན། ཕན་ཐོགས་དང་དགེ་མཚན་ཇི་ཡོད་ཐད། འཇིག་རྟེན་མི་ཆོས་ལ་བརྟེན་པའི་བཟང་སྤྱོད། དཔེ་དེབ་རྩོམ་པ་པོ་དགེ་བཤེས་ཡེ་ཤེས་རྒྱལ་མཚན་ལགས་སུ་བཅར་འདྲི་ཞུས་པར། ནང་པའི་གཞུང་ལུགས་ནས་གསུངས་པའི་གི་རྟེན་འབྲེལ་དང་རྟེན་འབྱུང་གི་རྣམ་གཞག་འདི་ལ་ཡང་ཆོས་ཁས་མ་ལེན་མཁན་གཅིག་གི་ངོས་ནས་འདི་ལ་བསླབ་སྦྱོང་བྱས་པ་ཡིན་ན། ཕན་ཐོགས་ག་རེ་ཡོད་རེད་མི་ཚེ་གི་ནང་ལོགས་ཕན་ཐོགས་ག་རེ་ཡོད་རེད་ཟེར་དེ་རེད། དེ་འདྲ་ཡིན་དུས་ཙམ་པ་ལ་ཡང་རྩ་བའི་ཆ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་རིག་པའི་གཞུང་ལུགས་ག་འདྲ་ཅིག་ཡིན་པ་ཡིན་ན་ཡང། དོན་ཚན་གསུམ་གཞི་ལ་བཞག་ནས་གསུངས་བཞག་འཇོག་ཤ་སྟག་ཆགས་ཀྱི་ཡོད་རེད། དོན་ཚན་གསུམ་པོ་དེ་ག་རེ་རེད་ལབ་ན། གཞི། ལམ། འབྲས། གསུམ་ཟེར་དེ་དེ་རེད། གཞི་ཡི་གནས་ཚུལ། ལམ་གྱི་གནས་ཚུལ། འབྲས་བུའི་གནས་ཚུལ་ཟེར་དེ་རེད། དེ་གསུམ་གཞི་ལ་བཞག་པའི་གི་ཐོག་ནས་གསུངས་བཞག་འཇོག་ཤ་སྟག་ཆགས་ཀྱི་ཡོད་རེད། འདི་འདྲ་ཡིན་དུས་ཙམ་པ་ལ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་གི་ད་རིག་པའི་གཞུང་ལུགས་དེ་གས་ནས་གསུངས་བཞག་འཇོག་གི། རྟེན་འབྱུང་རིག་པའི་རྣམ་གཞག་འདི་དེ་གསུམ་གི་ནང་ལོགས་ནས་ག་རེ་ཁོངས་སུ་གཏོགས་ཀྱི་ཡོད་རེད་ལབ་པ་ཡིན་ན། གཞི་ཡི་གནས་ཚུལ་གྱི་ཁོངས་སུ་གཏོགས་གི་ཡོད་རེད། རེད་བ་གཞི་ཡི་གནས་ཚུལ་གྱི་ཁོངས་སུ་གཏོགས་གི་ཡོད་རེད། འདི་འདྲ་ཡིན་དུས་ཙམ་པ་གཞི་ཡི་གནས་ཚུལ་དེ་འགྲེལ་བཤད་རྒྱག་ཡོང་དུས་ཙམ་པ་གཙོ་བོ་དངོས་ཡོད་གནས་ཚུལ་ག་རེ་ཡིན་མིན་གཙོ་བོ་འགྲེལ་བཤད་རྒྱག་གི་ཡོད་རེད་མ་གཏོགས། དེ་ནང་ཆོས་ཀྱི་ངོ་བོ་གི་ཐོག་ནས་འགྲེལ་བཤད་རྒྱག་གི་ཡོད་མ་རེད། དེ་ནས། དངོས་ཡོད་གནས་ཚུལ་དེ་འདྲ་ཅིག་གཞི་ལ་བཞག་པའི་གི་ཐོག་ནས་ཨ་ནེ་ལམ་གྱི་རིམ་པ་དང་འབྲས་བུའི་གི་རྣམ་གཞག་དེ་ཚོ་འགྲེལ་བཤད་རྒྱག་ཡོང་དུས་ཙམ་པ་དེ་གས་བྲིས་དུས་གཙོ་བོ་ནང་ཆོས་རང་གི་ངོ་བོ་གི་ཐོག་ནས་འགྲེལ་བཤད་རྒྱག་གི་ཡོད་རེད། འདི་གཅིག་བྱས་རོ། འདི་རྒྱུ་མཚན་གཅིག་བྱས། ཨ། རྒྱུ་མཚན་གཞན་པ་གཅིག་ལ་ཡ། ང་རང་ཚོའི་འཛམ་བུ་གླིང་འདི་གི་ནང་ལོགས་ལ་ཡ་མི་ག་འདྲ་ཞིག་ཡིན་པ་ཡིན་ན་ཡང་རེད་བ། དཀའ་ངལ་དང་སྡུག་བསྔལ་མི་འདོད་མཁན། སྐྱིད་པོ་རྒྱག་པ་འདོད་མཁན་ཤ་སྟག་ཆགས་བསྡད་ཀྱི་ཡོད་རེད། འདི་འདྲ་ཡིན་དུས་ཙམ་པ་ལ་ཡ་ང་རང་ཚོའི་འཛམ་བུ་གླིང་འདི་ཡི་སྒང་ལ་ཡ་ཨ་ནི་ཕེ་གི་རྒྱལ་ཁབ་ཅིག་ཡིན་པ་ཡིན་ན་འདྲ་དོ། ཚོགས་པ་ཅིག་ཡིན་པ་ཡིན་ན་འདྲ་དོ། གང་ཟག་བྱེ་བྲག་པ་གཅིག་ཡིན་པ་ཡིན་ན་འདྲ་དོ་ཁྱིམ་ཚང་གཅིག་ཡིན་པ་ཡིན་ན་འདྲ་དོ། འདི་གས་ལ་ཡང་དཀའ་ངལ་དང་སྡུག་བསྔལ་དང་རྙོག་དྲ་མང་པོ་ཞེ་པོ་ཅིག་ག་རེ་ལ་བརྟེན་ནས་ཡོང་གི་ཡོད་རེད་ལབ་པ་ཡིན་ན། དངོས་ཡོད་གནས་ཚུལ་དང་མ་མཐུན་པའི་གི་བྱ་བ་བྱས་པ་ལ་བརྟེན་ནས་དཀའ་ངལ་དང་སྡུག་བསྔལ་དང་རྙོག་དྲ་ཡོང་གི་ཡོད་པ་རེད་བ། དངོས་ཡོད་གནས་ཚུལ་མི་ཤེས་པའི་གི་དབང་གིས་ང་ཚོ་ལ་དཀའ་ངལ་དང་སྡུག་བསྔལ་དང་རྙོག་དྲ་ཡོང་གི་ཡོད་པ་དེ། ང་རང་ཚོའི་གི་ད་ཕེ་གི་མིག་གི་མཐོང་ཆོས་ལ་ཡ་གསལ་པོ་བྱས་ནས་ང་རང་ཚོས་མཐོང་ཐུབ་ཡ་ཅིག་དང་ཤེས་ཐུབ་ཡ་ཅིག་གི་གནས་ཚུལ་ཅིག་འདུག་སེ་ཆགས་བསྡད་ཀྱི་ཡོད་རེད། འདི་འདྲ་ཡིན་དུས་ཙམ་པ་རྒྱུ་མཚན་དེ་འདྲ་ལ་བརྟེན་ནས། སངས་རྒྱས་བཅོམ་ལྡན་འདས་ཀྱི་རིག་པའི་གཞུང་ལུགས་ནས་གསུངས་བཞག་འཇོག་གི་རྟེན་འབྱུང་རིག་པའི་རྣམ་གཞག་འདི། དངོས་ཡོད་གནས་ཚུལ་ག་རེ་ཡིན་མིན་གཙོ་བོ་འགྲེལ་བཤད་བརྒྱབ་ཀྱི་ཡོད་པ་ཡིན་དུས། དཀའ་ངལ་དང་སྡུག་བསྔལ་རྙོག་དྲ་མང་པོ་ཅིག་དངོས་ཡོད་གནས་ཚུལ་དང་མི་མཐུན་པའི་གི་ལས་བྱས་པ་ལ་བརྟེན་ནས་དངོས་ཡོད་གནས་ཚུལ་མི་ཤེས་པའི་དབང་གིས་དཀའ་ངལ་དང་སྡུག་བསྔལ་ཡོང་གི་ཡོད་པ་ཡིན་དུས། འདི་གའི་སེལ་ཡག་ལས་ཡག་དངོས་ཡོད་གནས་ཚུལ་ཤེས་པ་དེ་བྱུང་བ་ཡིན་ན་འདི་གའི་སེལ་ཐུབ་ཀྱི་ཡོད་པ་བྱས་འདི་འདྲ་ཡིན་དུས་ཙམ་པ་ལས་ཡ་ཆོས་ཁས་ལེན་མཁན་ཡིན་ན་རེད་ཆོས་ཁས་མ་ལེན་མཁན་ཡིན་པ་ཡིན་ན་རེད་སུ་འདྲ་ཅིག་ཡིན་པ་ཡིན་ན་ཡང་ང་རང་ཚོ་འཛམ་བུ་གླིང་འདི་ཡི་སྒང་ལ་ཡ། དཀའ་ངལ་དང་སྡུག་བསྔལ་དང་རྙོག་དྲ་མང་པོ་ཅིག་འདོད་ཀྱི་ཡོད་མ་རེད་འདོད་ཀྱི་མེད་པ་ཡིན་ནའི་ཁོ་རང་བཞིན་གྱིས་སླེབས་དུས་ཁོ་ང་ཚོ་ལས་ཡ་ཁོ་ག་རེ་ཟེར་དགོས་རེད་རྒྱུན་ཆད་མེད་པར་སུ་འདྲ་བ་ཅིག་སླེབས་སྡོད་ཀྱི་ཡོད་པ་ཡིན་དུས་འདི་སེལ་ཡ་གི་ཐབས་ཤེས་ཡོད་ན་མེད་ན་དེ་དངོས་ཡོད་གནས་ཚུལ་ཤེས་པ་བྱས་ཡ་དེ་རེད། དངོས་ཡོད་གནས་ཚུལ་ཤེས་པར་བྱས་ཡ་དེ་ལས་ཡག་ང་ཚོ་གཅིག་གི་ཚེ་དངོས་ཡོད་གནས་ཚུལ་ག་རེ་ཡིན་མིན་གྱི་སློབ་སྦྱོང་བྱེད་ས་གི་ད་ང་ཚོ་རིག་པའི་གཞུང་ལུགས་འདྲ་པོ་གཙོ་བོ་ག་རེ་བྱ་གི་ཡོད་རེད་ཟེར་དུས་ཨ་ནི་རྟེན་འབྱུང་རིག་པའི་རྣམ་གཞག་ཟེར་དུས་གཙོ་བོ་བྱ་གི་ཡོད་རེད་འདི་འདྲའི་རྒྱུ་མཚན་ལ་བརྟེན་ནས་ང་ཚོ་རྟེན་འབྱུང་ཟེར་གི་རྣམ་གཞག་འདི་ལས་ཡག་ཆོས་ཁས་ལེན་པ་དང་མ་ལེན་པའི་གི་ཁྱད་པར་གང་ཡང་མེད་པ་བྱས། ཆོས་ཁས་ལེན་མཁན་ཅིག་ཡིན་པ་ཡིན་ན་ཡང་རྟེན་འབྱུང་རིག་པའི་རྣམ་གཞག་གི་ཐོག་ནས་བསམ་བློ་བཏང་སྟངས་དེ། བསམ་བློ་བཏང་སྟངས་དེ་རྟེན་འབྱུང་རིག་པའི་རྟེན་འབྱུང་གི་ཐོག་ནས་བསམ་བློ་བཏང་སྟངས། གནས་ཚུལ་ག་འདྲ་ཅིག་ཡིན་པ་ཡིན་ནའི་རྟེན་འབྱུང་གི་ཐོག་ནས་བལྟས་ཐུབ་པ་ཅིག་བྱུང་བ་ཡིན་ན་ཆོས་ཁས་ལེན་མཁན་ཅིག་ཡིན་པ་ཡིན་ན་ཡང་དཔེ་ཧ་ཅང་གི་རྒྱ་ཆེན་པོ་ཅིག་དང་གཏིང་ཟབ་པོ་ཅིག་ཡོང་གི་ཡོད་པ་ནང་བཞིན། ཆོས་ཁས་མ་ལེན་མཁན་གྱི་ངོས་ནས་ཡིན་པ་ཡིན་ན་ཡང། གནས་ཚུལ་ག་འདྲ་ཅིག་ཡིན་པ་ཡིན་ན་ཡང་ཁོ་རྟེན་འབྱུང་གི་ལྟ་བའི་གི་ཐོག་ནས་བལྟས་ཐུབ་པ་ཡིན་ན་ཨ་ནི་ཕ་གིའི་བྱ་བ་ག་རེ་ཡིན་པ་ཡིན་ནའི་རླབས་ཆེན་པོ་བསྒྲུབ་ཐུབ་ཡ། ཨ་ནི་ཕ་གིའི་གནས་ཚུལ་དཀའ་ངལ་དང་སྡུག་བསྔལ་ཅིག་བྱུང་བ་ཡིན་ན་དེ་གའི་ཕྱོགས་ལ་གདོང་ལེན་བྱེད་ཡ་གི་བསམ་བློ་གི་ནུས་པ་དེ་ཤུགས་ཆེ་རུ་ཡོང་ཐུབ་ཡ་རེད་བ། འོ་དེ་གའི་ཚང་མ་ང་ཚོ་གི་སོ་སོ་གི་རྒྱབ་ཤིག་རྒྱབ་བ་བྱས་མི་ཚེ་གི་ནང་ལོགས་ལས་ཡ་མི་ཚེ་གི་བརྒྱུད་རིམ་ནང་ལོགས་ལ་ང་ཚོ་རྒྱབ་ཤིག་རྒྱབ་ནས་བསམ་བློ་ཅིག་བཏང་བ་ཡིན་ན་ཕལ་ཆེར་ངོ་འཕྲོད་ཐུབ་ཡ་ཅིག་ཡོད་པ་ཅིག་གནས་ཚུལ་དུ་ཆགས་ཀྱི་ཡོད་ས་རེད། ཟེར་བ། དགེ་བཤེས་ལགས་ཀྱིས་གོང་དུ་ང་ཚོ་ཚང་མ་བདེ་བ་འདོད་མཁན་དང། སྡུག་བསྔལ་མི་འདོད་མཁན་ཤ་སྟག་ཡིན་པ་མ་ཟད། མི་ཕན་ཚུན་གཅིག་ལ་གཅིག་བརྟེན་བྱས་ནས་འཚོ་དགོས་པའི་འབྲེལ་བ་དམ་ཟབ་ཡོད་པ་ཞིག་ཡིན་པས་དངོས་པོའི་གནས་ལུགས་དེ་དག་མ་ཤེས་པའི་དབང་གིས་ཁྱོད་དང་ང་ཞེས་ཕྱོགས་ལྷུང་གི་ལྟ་སྟངས་འཛིན་པ་ལ་བརྟེན་ནས་གང་ཟག་སྒེར་སོ་སོའི་དཀའ་ངལ་ཙམ་མ་ཟད། གོ་ལ་ཡོངས་ཀྱི་ནང་དཀའ་ངལ་མང་དག་ཅིག་འཕྲད་ཀྱི་ཡོད་ལུགས་དང། གལ་ཏེ་རྟེན་འབྲེལ་གྱི་གོ་དོན་ཡག་པོ་ཤེས་པ་ཡིན་ན། བསམ་བློ་བུ་སུ་དོག་པོ་མ་ཡིན་པར་བསམ་བློ་རྒྱ་ཆེན་པོ་གཏོང་ཐུབ་ཀྱི་རེད་ལ་དེས་དཀའ་ངལ་མང་པོ་ཅིག་སེལ་ཐུབ་ཀྱི་རེད་ཅེས་གསུངས་ཀྱི་འདུག།
དེ་འདྲ་ཡིན་དུས་ཙམ་པ་ལས་ཡག། རྩ་བའི་གི་ཆ་ནས་ང་ཚོ་དེ་རེད་འདུག་བ་ང་རང་ཚོ་དུས་སུ་ཕྱོགས་གཞན་པ་ཅིག་ནས་བསམ་བློ་བཏང་སྟེ་འགྲེལ་བཤད་རྒྱབ་པ་ཡིན་ན་རེད་བ། ང་ཚོ་ག་རེ་འདུག་ལབ་ན། མི་སུ་ཡིན་པ་ཡིན་ནའི་ད་ག་རང་རེད་འདུག་བ། བསམ་བློ་བུ་སུ་དོག་པོ་མ་བྱེད་གསུངས་འདུག་བ་རེད་བ། བསམ་བློ་བུ་སུ་དོག་པོ་མ་བྱེད་གསུངས་འདུག་བ། བསམ་བློ་གུ་ཡངས་པོ་བྱེད་དགོས་རེད་གསུངས་འདུག་བ། ནད་པ་ཅིག་ཡིན་པ་ཡིན་ན་ཡང། སྨན་ཁང་དུ་ཕྱིན་པ་ཡིན་ན་སྨན་པ་ཌོག་ཊར་ཀྱིས་ག་རེ་གསུང་གི་འདུག་ལབ་པ་ཡིན་ན། ཆོས་ཀྱི་འགྲེལ་བཤད་རྒྱག་གི་ཡོད་མ་རེད། རེད་བ། ཕ་གི་ག་རེ་ཞུ་གི་རེད། ཆོས་ཀྱི་ཉམས་ལེན་གྱི་འགྲེལ་བཤད་རྒྱག་གི་ཡོད་མ་རེད། ཌོག་ཊར་ཆོས་ཁས་ལེན་མཁན་ཅིག་ཡིན་ན་རེད་ཆོས་ཁས་མ་ལེན་མཁན་ཅིག་ཡིན་པ་ཡིན་ན་རེད་སུ་འདྲ་ཅིག་ཡིན་པ་ཡིན་ན་ཡང་ནད་པ་དེ་ལ་ཡ། ན་ཚ་དྲག་ཡ་ལ་སླབ་གསོ་བྱ་ཡ་དེ་གཙོ་བོ་ག་རེ་བྱེད་དགོས་རེད་ལབ་ན། སེམས་པ་གུ་ཡངས་པོ་བྱེད་དགོས་རེད། སེམས་པ་སྐྱིད་པོ་བྱེད་དགོས་རེད་སེམས་པ་གུ་ཡངས་པོ་བྱེད་དགོས་རེད་ཅེས་གསུང་གི་འདུག་བ། འདི་བྱས་པ་ཡིན་ན་ཁྱོད་རང་ན་ཚ་མགྱོགས་པོ་དྲག་གི་རེད་གསུང་གི་འདུག་བ།

བསམ་བློ་བུ་སུ་དོག་པོ་ཆགས་པ་ཡིན་ན་ག་རེ་ཡོད་རེད་ཟེར་ན་ཆོས་ཀྱི་སྐད་ཆ་མ་རེད་སྲིད་ཀྱི་སྐད་ཆ་མ་རེད་ནད་པ་གཅིག་གི་དབང་དུ་བྱས་པ་ཡིན་ནའི་བསམ་བློ་བུ་སུ་དོག་པོ་བྱས་ན་ན་ཚ་དྲག་ཡག་ལ་དཀའ་ངལ་ཡོད་པ་ན་ཚ་དྲག་ཡག་ལ་ཡ་འགོག་རྐྱེན་འཕྲད་ཀྱི་ཡོད་པ་འདི་ཌོག་ཊར་རང་གི་ཐོག་ནས་འགྲེལ་བཤད་རྒྱག་གི་འདུག་བ་རེད་བ་བསམ་བློ་གུ་ཡངས་པོ་བྱེད་དགོས་རེད་ཟེར་གྱི་འདུག་བསམ་བློ་རྒྱ་ཆེན་པོ་བཏང་དགོས་རེད་ཟེར་གྱི་འདུག་ད་བསམ་བློ་གུ་ཡངས་པོ་དང་བསམ་བློ་རྒྱ་ཆེན་པོ་ཟེར་དེ་ག་འདྲ་ཅིག་གི་ཐོག་ནས་ཡོང་གི་རེད་ལབ་པ་ཡིན་ན་ཕྱོགས་མང་པོ་གཅིག་ནས་བསམ་བློ་བཏང་ཡག་གནས་ཚུལ་དཔེར་ན་ང་ཚོ་གཅིག་གིས། ཅིག་དཀའ་ངལ་འདྲ་བོ་ཅིག་བྱུང་པ་ཡིན་ན་དཀའ་ངལ་དེ་ལ་ཡང་རྒྱུ་རྐྱེན་བརྒྱ་ཕྲག་སྟོང་ཕྲག་མང་པོ་ཅིག་ལ་བརྟེན་ནས་ཡོང་གི་ཡོད་པ་ཅིག་གིས་གནས་ཚུལ་དེ་འདྲ་ཅིག་གི་བསམ་བློ་འཁོར་ཡོང་དུས་ཙམ་པ་ག་རེ་ཆགས་ཀྱི་རེད་ཟེར་དུས་བསམ་བློ་དེ་རང་བཞིན་གྱིས་རྒྱ་ཆེ་རུ་འགྲོ་ཡག་གུ་ཡངས་རུ་འགྲོ་ཡག་རེད་བ། གུ་ཡངས་རུ་འགྲོ་ཡག། འདི་འདྲའི་གི་ཐོག་ནས་ང་ཚོ་ཅིག་གི་སེམས་ཀྱི་ནང་ལོགས་ལ་ཡང་དཀའ་ངལ་དང་སྡུག་བསྔལ་མང་པོ་ཅིག་ལ་ཡང་བཟོད་ཐུབ་ཡག་ཏན་ཏན་གྱི་དེ་འདྲའི་གི་ཐོག་ནས་ཁྱད་པར་བཟོ་གི་འདུག་བ། དེ་འདྲའི་ང་རང་ཚོ་མྱོང་བའི་གི་ཐོག་ནས་བསམ་བཏང་པ་ཡིན་ནའི་དེ་ཏན་ཏན་གྱི་ང་ཚོ་ཁྱད་པར་བཟོ་ཐུབ་གི་འདུག་བ་རེད་བ། འདི་རེད། ཨོ་དེ་འདྲ་ཡིན་དུས་ཙམ་པ་ལ་ཡ་ང་ཚོ་གཅིག་ག་རེ་ཞུ་གི་རེད། གནས་ཚུལ་ག་རེ་ཡིན་པ་ཡིན་ནའི་རྟེན་འབྱུང་གི་ལྟ་བའི་གི་ཐོག་ནས་ལྟ་ཐུབ་པ་ཡིན་ན་ཨ་ནི་དངོས་གནས་དྲང་གནས་གཅིག་གི་ཕ་གི་ལས་དོན་ག་རེ་ཡིན་པ་ཡིན་ནའི་ཡ་ཡག་ག་འགྲུབ་ཐུབ་ཡ། ཨ་གཅིག་གི་གདོང་ལེན་བྱེད་དགོས་ཡ་ཡིན་པ་ཡིན་ནའི་འདི་འདྲའི་གི་ཐོག་ནས་གདོང་ལེན་བྱེད་ཐུབ་ཡ། ལས་སླ་པོའི་གི་ཐོག་ནས་གདོང་ལེན་བྱེད་ཐུབ་ཡ། སྟབས་བདེ་པོའི་གི་ཐོག་ནས་བྱ་བ་དེ་འགྲུབ་ཐུབ་ཡ། ཨོ་དེ་འདྲའི་གི་ཐོག་ནས་ཏན་ཏན་ཁོ་རང་ང་ཚོར་ཁེ་ཕན་ཡོད་བསྡད་པ་དེ་འདྲ་ཆགས་ཀྱི་འདུག་བ་རེད་བ། སྤྱིར་བཏང་རྟེན་འབྲེལ་གྱི་རྣམ་གཞག་སྐོར་ཕྲན་བུ་ཤེས་པ་ཡིན་ན། ང་ཚོའི་མཐོང་ཆོས་སུ་ཡོད་པའི་ཚེ་འདི་ལྟོ་གོས་གཏམ་གསུམ་ཚང་མ་འགྲོ་བ་མི་དང་དུད་འགྲོ་སེམས་ཅན་མང་པོའི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཤ་སྟག་ཡིན་པ་དེ་ཤེས་ཐུབ་ཀྱི་རེད་ལ། དེ་ལྟར་ཤེས་པ་ཡིན་ན། འགྲོ་བ་མི་དང་དུད་འགྲོ་སེམས་ཅན་དེ་དག་ལ་བརྩེ་སེམས་ཀྱི་བློ་སྐྱེ་ཐུབ་ཀྱི་ཡོད་པ་ལྟར། དགེ་བཤེས་ལགས་ཀྱིས་ཀྱང་རྟེན་འབྲེལ་གྱི་རྣམ་གཞག་གི་དཔེ་མཚོན་ཞིག་དེང་སང་གི་ལག་ཐོགས་ཁ་པར་ལ་དཔེ་བཞག་གནང་དོན།
དེ་ནང་བཞིན་གཅིག་གིས་མི་དང་མིའི་བར་རུ་ལ་ང་ཚོ་འབྲེལ་བའི་གི་ཐོག་ནས་བསམ་བློ་བཏང་བ་ཡིན་ན་ཡང་རེད་བ། དཔེར་ན་སོ་སོ་ལ་དངོས་པོ་ཆུང་ཆུང་གཅིག་ཡིན་པ་ཡིན་ན་ཡང་སོ་སོ་ལ་དགོས་མཁོ་ཡོད་བསྡད་ཡག་གི་དཔེར་ན་ད་ལྟ་དེང་སང་འདྲ་པོ་གཅིག་ཆ་བཞག་པ་ཡིན་ན་ང་རང་ཚོ་ཚང་མ་ལ་ཡང་ཕ་གི་གཅིག་གི་ཁ་བྲལ་ཐབས་མེད་པ་བཟོ་འདྲ་པོ་གཅིག་ག་རེ་ཆགས་བསྡད་ཡོད་རེད་ཟེར་ན་དཔེར་ན་ལག་ཐོགས་ཁ་པར་ཟེར་ཡག་ཅིག་འདུག་བ། ང་ཚོས་གི་ད་ལྟ་ཨེ་ཧྥོང་འདྲ་པོ་དང་ལག་ཐོགས་ཁ་པར་ཟེར་དུ་བ་འདི་འདྲའི་འདྲ་པོ་ཅིག་ལ་དཔེ་མཚོན་བཞག་ནས་ཞུས་པ་ཡིན་ན་སོ་སོ་ལ་དགོས་མཁོ་ཤིན་ཏུ་ཆེ་བའི་ལག་ཐོགས་ཁ་པར་འདི་ཡང་ཕར་གྱི་རྒྱུ་རྐྱེན་ག་འདྲ་ཅིག་ལ་བརྟེན་ནས་ཡོང་གི་ཡོད་རེད་མི་ག་ཚོད་ཅིག་དང་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད་དངོས་ཡོད་གནས་ཚུལ་གྱི་ཐོག་ཏུ་ང་ཚོ་ཞིབ་འཇུག་དུ་བྱས་པ་ཡིན་ན་མི་ས་ཡ་མང་པོ་ཅིག་ལ་ཡང་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད་མི་ས་ཡ་མང་པོ་ཅིག་ལ་ལྟོས་ནས་ཁོ་གྲུབ་བཞག་རྒྱུ་ཅིག་ཆགས་བསྡད་ཀྱི་ཡོད་རེད་འདི་འདྲའི་ཡིན་དུས་ཙམ་པ་ལ་ཡང་སོ་སོ་ལ་དགོས་མཁོ་ཤིན་ཏུ་ཆེ་བའི་དངོས་པོ་ཁ་པར་འདྲ་པོ་དེ་ཡང། མི། དེ་འདྲ་གཅིག་གི་བཀའ་དྲིན་ལ་བརྟེན་ནས་བྱུང་བཞག་འཇུ་བྱེད་ཡིན་པ་བཅས། མི་དེ་འདྲ་གཅིག་གིས་ལས་ཀ་བྱེད་པ་ལ་བརྟེན་ནས་བྱུང་བཞག་རྒྱུ་ཅིག་ཡིན་པ་བྱས་ང་ཚོས་ཀྱི་རྟེན་འབྱུང་ཟེར་འདི་འདྲའི་གི་བསམ་བློ་དེ་བཏང་ཡོང་དུས་ཙམ་པ་ལ་ཡ་ད་མི་མང་པོ་ཅིག་ལ་ཡ་ང་ཚོས་བཀའ་དྲིན་ཚོར་ཐུབ་ཡ་རེད་བ་བཀའ་དྲིན་བསམ་ཐུབ་ཡ་ད་ང་ཚོས་དེ་འདྲ་གི་ཐོག་ནས་བསམ་བཏང་པ་ཡིན་ན་རེད་ད། དེ་ན་ང་ཚོས་རྟེན་འབྱུང་ཟེར་འདི་གི་ཐོག་ནས་བསམ་བཏང་སྟངས་གི་ཐོག་ནས་ཤེས་པ་ཡིན་ན་བྱས་ཙང་འདི་འདྲ་གི་ཐོག་ནས་ཁེ་ཕན་ཡོད་བསྡད་པ་དེ་ང་ཚོས་གསལ་པོ་ཞེ་པོ་ཅིག་མཐོང་ཐུབ་ཡ་དེ་འདྲ་རེད་བ། མཐོང་ཐུབ་ཡ་དེ་འདྲ་ཆགས་ཀྱི་ཡོད། ང་རང་ཚོ་གིས་འཛམ་བུ་གླིང་འདི་ཡི་ཁོངས་ལ་ཡ་དེང་སང་གི་དཔེ་དངོས་པོ་ག་འདྲ་ཅིག་ཡིན་པ་ཡིན་ན་ཡང་ཁོ་གཅིག་ལ་གཞན་གཅིག་ལ་ལྟོས་ནས་མ་གཏོགས་རེད་བ་ཁོ་གཅིག་གཅིག་པུ་གི་ཐོག་ནས་འགྲུབ་ཐུབ་ཡ་མེད་པ་ཅིག་ལྟོས་ས་དེ་ཡང་མི་གཅིག་མེད་པ་དངོས་པོ་གཅིག་མེད་པ་ཁོ་ཁོར་ཡུག་དང་བཅས་པ་མང་པོ་གཅིག་ལ་ཡ་ཁོ་ལྟོས་ནས་གྲུབ་ཀྱི་ཡོད་པ་གི་གནས་སྟངས་དེ་ཤེས་པ་ཡིན་ན་ཁོར་ཡུག་སྲུང་སྐྱོབ་བྱེད་ཡ་ལ་ཡིན་པ་ཡིན་ནས་ང་ཚོ་ཕན་ཐོགས་བྱས་དེ་ཡ་ཁོར་ཡུག་གི་ཐོག་ནས་ཡིན་པ་ཡིན་ནས། སོ་སོ་ལ་ཡ་ཕར་གྱི་ག་རེ་ཟེར་རེད། ཁོར་ཡུག་དེ་སོ་སོ་ཀྱི་བདེ་སྡུག་དང་འབྲེལ་བ་ཡོད་པ། སོ་སོ་ཀྱི་ཁེ་ཕན་དང་འབྲེལ་བ་ཡོད་འདུག་པ་རེད་བ། འདི་འདྲའི་གི་གནས་ཚུལ་དེ་དངོས་ཡོད་ལ་ཡ་ག་རེ་ཆགས་བསྡད་ཀྱི་ཡོད་རེད་འདི་ཆགས་བསྡད་ཀྱི་ཡོད་རེད་འདི་འདྲ་ཡིན་དུས་ཙམ་པ་འདིའི་གནས་ཚུལ་དེ་ཤེས་པ་ཡིན་ན་འདི་ལ་བརྟེན་ནས་ང་ཚོ་ཁོར་ཡུག་སྲུང་སྐྱོབ་བྱེད་ཡ་རེད་ཁོར་ཡུག་བཙོག་པ་མ་བཟོ་ཡ་རེད། འདི་གའི་ཐོག་ལ་ཡིན་པ་ཡིན་ནས་ང་ཚོ་མིག་གི་མཐོང་ཆོས་ལ་ཡར་ཁོ་ཕན་ཐོགས་ཡོང་སྡོད་ཡ་ཅིག་དེ་འདྲའི་ཆགས་ཀྱི་ཡོད་རེད།
དགེ་བཤེས་ལགས་ཀྱིས་རྟེན་འབྲེལ་གྱི་རྣམ་གཞག་འདི་ཆོས་ཁས་ལེན་དང་མི་ལེན་ལ་མ་ལྟོས་པར་དངོས་ཡོད་བདེན་པའི་གནས་ཚུལ་གང་ཡིན་པ་དེའི་ཐོག་འགྲེལ་བཤད་རྒྱག་གི་ཡོད་སྟབས། གལ་ཏེ་བདེ་བ་སྒྲུབ་འདོད་ཡོད་ན། རྟེན་འབྱུང་གི་རྣམ་གཞག་ལ་སློབ་སྦྱོང་ངེས་པར་དུ་བྱེད་དགོས་ལུགས་གསུང་གི་འདུག།
དེ་འདྲ་ཡིན་དུས་ཙམ་པ་ལ་ཡར་རྟེན་འབྱུང་གི་རྣམ་གཞག་ཟེར་ཡ་འདི། གནས་ཚུལ་ག་འདྲ་ཅིག་གི་ཐོག་ནས་བལྟས་པ་ཡིན་ན་ཡང་རེད་པ། འཕྲལ་ཕུགས་རྒྱང་གསུམ། ག་འདྲ་ཅིག་ཐོག་ལ་བལྟས་པ་ཡིན་ན་ཡང་ཁོ་ཆོས་ཁས་ལེན་མི་ལེན་གྱི་སྐད་ཆ་མ་རེད་དངོས་ཡོད་གནས་ཚུལ་ག་རེ་ཡིན་མིན་གྱི་འགྲེལ་བཤད་རྒྱག་གི་ཡོད་རེད་དེ་ཡིན་དུས་ཙམ་པ་དངོས་ཡོད་གནས་ཚུལ་ཤེས་པ་ཡིན་ན་ང་ཚོ་ལ་ཡ་དཀའ་ངལ་དང་སྡུག་བསྔལ་དང་རྙོག་དྲ་མང་པོ་ཅིག་སེལ་འགྲོ་ཡ་དངོས་ཡོད་གནས་ཚུལ་མ་ཤེས་པའི་དབང་གིས་དཀའ་ངལ་དང་སྡུག་བསྔལ་དང་རྙོག་དྲ་མང་པོ་ཅིག་ཡོང་གི་ཡོད་པ་ཡིན་དུས་ཙམ་པ་དཀའ་ངལ་དང་སྡུག་བསྔལ་སེལ་འདོད་ཡོད་པ་ཅིག་བདེ་བ་སྒྲུབ་འདོད་ཡོད་པ་ཅིག་ཡིན་པ་ཡིན་ན་ཨ་ནི་དེ་འདྲ་ཅིག་ཡིན་པ་ཡིན་ན་ངེས་པར་དུ་ང་ཚོ་གི་རྟེན་འབྱུང་གི་རྣམ་གཞག་ཟེར་ཡ་འདི་ལ་ཡང་སློབ་སྦྱོང་བྱེད་དགོས་ཡ་དང་འདི་སློབ་སྦྱོང་བྱེད་པ་ཡིན་ན་སོ་སོ་ལ་ཁེ་ཕན་མ་གཏོགས་གྱོང་མེད་འདི་པ་སྟེ་འདི་ཕ་གི་གསལ་པོ་ཞིབ་པོ་བྱེད་ན་ང་ཚོ་བསམ་བློ་ཁ་ནང་དུ་ལོག་བྱས་ན་བསམ་བློ་བཏང་པ་ཡིན་ན་ཕལ་ཆེ་ཤེས་ཐུབ་ཡ་ཅིག་གི་གནས་ཚུལ་འདུག་སེ་ཆགས་ཀྱི་ཡོད་ས་རེད། ཨོ་དེ་འདྲ་ཡིན་དུས་ཙམ་པ་ལ་ཡ་ད་ག་རེ་ཞུ་གི་རེད། ད་རིང་གི་དྲི་བ་དེ་ཚོ་གང་ག་དྲི་བ་ཁག་པོ་ཞེ་པོ་ཅིག་བྱས་ན་དེ་ག་ཚང་མ་འགྲེལ་བཤད་རྒྱག་ངེས་དེ་ཡིན་པ་ཡིན་ན་རྩ་བའི་གི་ཆ་ནས་རྟེན་འབྱུང་ཟེར་ཡ་འདི་ལ་ཡ། ཚིག་གི་གོ་བ་ཙམ་མ་ཡིན་པར་སོ་སོའི་གི་བསམ་བློའི་གི་ནང་ལོགས་ལ་ཡ་ཕ་གི་མྱོང་བ་དངོས་གནས་དེ་མེད་པ་ཡིན་ན་ཡང་ཁོ། ཡིད་ཆེས་ཙམ་གྱིས་གི་གོ་བ་ཡག་པོ་ཅིག་ཡོད་པའི་ཐོག་ནས་ཁོ་འགྲེལ་བཤད་རྒྱག་དགོས་ཡ་གཅིག་དང་འགྲེལ་བཤད་རྒྱག་པ་ཡིན་ན་ནི་མི་ལ་ཡང་ཕྲན་བུ་ཅིག་གི་ཕན་ཐོགས་ཡོང་ཡ་གཅིག་ཡོད་པ་གང་ཞིག་ལ་ཡ་ད་ང་ཚོ་འདྲ་པོ་ཅིག་མི་གཅིག་གིས་ད་དེ་འདྲའི་གི་འགྲེལ་བཤད་ཅིག་རྒྱག་ཁུལ་བྱས་པ་དེ་ལ་བརྟེན་ནས་ནི། རྣམ་པ་ཚོ་ལ་ཕན་ཐོགས་ཡ་ད་གང་ཡང་ཡོང་གི་མ་རེད་ད་ཡིན་ན་ཡང་གཙོ་བོ་ག་རེ་རེད་ཟེར་ན་དྲི་བ་དེ་བཏང་པ་སོང་ཙང་ནི་དྲི་བ་དེ་གི་ལན་དེ། ད་ཅིག་གི་སྟོང་མིན་ཙམ་ཅིག་གི་ལན་ཅིག་བརྒྱབ་ཡ་དང། གཉིས་ནི། ང་རང་གི་བསམ་ཚུལ་འདྲ་པོ་ཅིག་ལ་ཡ་ཨ་ནི་རྟེན་འབྱུང་གི་རྣམ་གཞག་གི་ཐོག་ནས་ད་ཁོ་ཅིག་དྲི་བ་དེ་དང་འབྲེལ་བའི་ང་ལ་ཡ་ད་བསམ་ཚུལ་འདྲ་པོ་དེ་འདྲ་དེ་འདྲ་འདུག་ཟེར་ཡ་གི་ད་འདི་ཙམ་ཅིག་གི་ཞུ་ཡ་འདུག་ཟེར་ཡིན་ཐུགས་རྗེ་ཆེ། ད་རིང་འདིར་མཚམས་འཇོག་ཞུ་གི་ཡིན་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ་གནང།